ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བརྙན་འཕྲིན་གཟིགས་མི་རྣམ་པ་སྐུ་ཁམས་བཟང་ང་རྡོ་རྗེ་དགྲ་འདུལ་ཡིན། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་ཅུ་ཞེ་གཉིས་རབ་གནས་ཤིང་ལུག་ལོ་ཡི་བོད་ཟླ་ལྔ་པ་གི་ཚེས་སུམ་ཅུ་དང་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོ་གི་ཟླ་བདུན་པ་གི་ཚེས་བཅུ་དྲུག་རེས་གཟའ་ཕུར་བུ་ཉིན་གྱི་གསར་འགྱུར་ཁང་ནང་ལ། གོང་ས་མཆོག་ཨ་རི་དང་ཡུ་རོབ་ནང་གི་ཆིབས་བཞུད་ཀྱི་མཛད་འཕྲིན་ཁག་ལེགས་པར་གྲུབ་རྗེས་བཞུགས་སྒར་དུ་ཞབས་སོར་བདེ་བར་འཁོད་ཡོད་པ་དང། སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་གི་སྐུ་ཕུང་རྩིས་སྤྲོད་དགོས་པའི་ཞུ་འབོད་མུ་མཐུད་བྱེད་ཀྱི་ཡོད་པ། བོད་རྒྱ་གྲོས་མོལ་ཡོང་ཐབས་སུ་རྒྱ་ནག་ལ་གནོན་ཤུགས་སྤྲོད་ཕྱོགས་ཀྱི་ཐད་ཨ་རིའི་གྲོས་ཚོགས་ནང་ལ་ཉན་ཞིབ་སྐོར་བཅས་བཤད་རྒྱུ་ཡིན། ལི་ཐང་དང་ཉག་ཆུ་རྫོང་ཁོངས་ཀྱི་མི་མང་ཚོས་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་གི་སྐུ་ཕུང་རྩིས་སྤྲོད་དགོས་པའི་ཁྲིན་ཏུ་བཙོན་ཁང་སྒོ་འགྲམ་དུ་ཞི་བའི་གི་ཞུ་འབོད་བྱེད་ཀྱི་ཡོད་འདུག་ཚེས་བཅུ་བདུན་ཉིན་གྱི། ཕྱི་ཟླ་བདུན་པ་གི་ཚེས་བཅུ་གཉིས་ཉིན་ལི་ཐང་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་རྒྱ་ཡི་བཙོན་ཁང་ནང་ལ་དགོངས་པ་རྫོགས་པའི་གི་གནས་ཚུལ་ཐོན་སྟབས། ཁ་ཉིན་ཕྱི་ཚེས་བཅུ་གསུམ་ཉིན་ལི་ཐང་ཉག་ཆུ་རྫོང་ཁོངས་སུ་ཡོད་པའི་གི་ཨོ་ཐོག་ཧོར་ལུང་ཤང་གི་ལས་ཁུངས་ཡོད་ས་ལ་མི་མང་གིས་རིན་པོ་ཆེ་མཆོག་གི་སྐུ་ཕུང་རྩིས་སྤྲོད་དགོས་པའི་གི་ཞུ་འབོད་བྱས་ཀྱང་ཉན་འཇོག་མ་བྱས་པའི་ཁར་མི་མང་ལ་ཉེན་རྟོག་པ་གིས་རྡུང་རྡེག་དྲག་པོ་བཏང་སྟེ་མང་པོ་ཞིག་རྨས་སྐྱོན་བཟོས་ཡོད། ད་ལྟ་ཡི་ཆར་མི་གྲངས་བཅོ་ལྔ་ཙམ་ཧ་ཅང་ཛ་དྲག་ངང་སྨན་ཁང་དུ་ལུས་ཡོད་པ་འདྲ་པ་དེ་གཅིག་བོད་ནས་ང་ཚོ་ལ་འདི་གར་འབྱོར་ཡོད་པ་རེད། དེ་རིང་སླར་ཡང་ལི་ཐང་དང་ཉག་ཆུ་རྫོང་ཁོངས་ཀྱི་མི་མང་བརྒྱ་ཕྲག་ལྷག་ཅིག་གིས།

ཡང་ཨ་མི་རི་ཀ་གཞུང་གིས་བོད་རྒྱ་གྲོས་མོལ་ཡོང་ཐབས་སུ་རྒྱ་ནག་ལ་གནོན་ཤུགས་སྤྲོད་ཕྱོགས་ཀྱི་ཐབས་ཇུས་ཀྱི་སྐོར་ལ་ཨ་རིའི་གྲོས་ཚོགས་ཀྱི་ཊོམ་ལན་ཊོ་སི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གི་ཉན་ཞིབ་ཅིག་གནང་ཡོད་པའི་སྐོར་བློ་བཟང་ཡེ་ཤེས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ཉན་རོགས་ཞུ། དེ་རིང་འདི་ག་ཨ་མི་རི་ཀའི་གི་གྲོས་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོགས་ཆུང་གི་དབུ་ཁྲིད་འོག་ལ་ཡ་ཨ་མི་རི་ཀའི་གཞུང་གི་དམིགས་བསལ་བོད་དོན་འབྲེལ་མཐུད་སྐུ་ཚབ་ལྕམ Sarah Sewall གྱིས་གཙོས་པའི་ཨ་རྒྱལ་སྤྱིའི་བོད་དོན་ལས་ཁང་གི་ཚོགས་གཙོ་ཨ་མི་རི་ཀའི་གློག་བརྙན་འཁྲབ་སྟོན་པ་རི་ཆར་གྷི་ཨེར། དེ་བཞིན་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་པ་ལྕམ་སོ་ཕི་རི་ཆར་སོན། བོད་གཞུང་སྐུ་ཚབ་དོན་གཅོད་སྐལ་རྡོར་ལགས་གཙོས་པའི་མི་སྣ་ཁག་ཅིག་གི་ཐོག་ནས་དུ་སི་མཱར་བོད་དོན་ངོ་སྤྲོད་དང་འབྲེལ་ཆེན་བོད་ཀྱི་ཐོག་བོད་ཀྱི་གནད་དོན་ཐད་ལ་ཡང་ཉན་ཞིབ་གྲ་རྒྱས་པོ་ཞིག་དུ་སི་མཱར་གནང་སོང། དེ་རིང་ཕྱི་ཚེས་བཅུ་བཞི་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོགས་ཆུང་གིས། ཨ་མི་རི་ཀའི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་སྐུ་ཚབ་དང་ཨ་མི་རི་ཀའི་གཞུང་གི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་ལས་དོན་འགན་འཁུར་བ་ཕྱི་སྲིད་དྲུང་གཞོན་ཕྱག་རོགས་ལྕམ་སཱ་ར་སི་ཝུལ་མཆོག་དང་རྒྱལ་སྤྱིའི་བོད་དོན་ལས་ཁང་གི་ཚོགས་གཙོ་ཨ་མི་རི་ཀའི་གློག་བརྙན་འཁྲབ་སྟོན་པ་གྲགས་ཅན་རི་ཆར་གྷི་ཡར་མཆོག་དང་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པའི་ལྕམ་སོ་ཕི་ཡ་རི་ཆར་སོན་བོད་གཞུང་སྐུ་ཚབ་དོན་གཅོད་སྐལ་རྡོར་ལགས་བཅས་མགྲོན་འབོད་ཀྱིས་བོད་ནང་གི་ཡ་ང་བའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་ཡར་རྒྱས་དང་ཨ་མི་རི་ཀའི་གཞུང་གིས་རྒྱ་ནག་ལ་བོད་དོན་གྲོས་མོལ་ཡོང་ཐབས་སུ་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་ཕྱོགས་བཅས་ཀྱི་ཐད་ལ་ཉན་ཞིབ་རྒྱས་པོ་ཞིག་གནང་ཡོད་པ་རེད། དེ་ཡང་གྲོས་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོགས་ཆུང་གི་ཚོགས་གཙོ Jim McGovern མཆོག་གིས་ཉན་ཞིབ་དབུ་འཛུགས་ཀྱི་ཐོག་མར་རྒྱ་ནག་ལ་བོད་དོན་ཐད་གྲོས་མོལ་དང་བོད་ནང་གི་ཡ་ང་བའི་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་ལ་ཡར་རྒྱས་དགོས་པའི་རེ་འདུན་ཇི་ཙམ་བཏོན་ཡང་བཟང་ཕྱོགས་ཀྱི་ཡ་ལན་ཞིག་མཐོང་རྒྱུ་མེད་པ་དང་གནས་སྟངས་དེར་ལེགས་བཅོས་ཤིག་མ་བྱུང་བ་ཡིན་ན། ང་ཚོས་བསམ་བློ་གསར་པ་ཞིག་གཏོང་དགོས་པར་གྱུར་ཡོད་པས་དེའི་ཐད་ཚང་མས་དགོངས་འཆར་གནང་དགོས་པ་གསུངས་ཡོད་པ་རེད། དེ་རིང་གྲོས་ཚོགས་ཀྱི་ཉན་ཞིབ་ཏུ་ཨ་མི་རི་ཀའི་གྲོས་ཚོགས་ཀྱི་དམངས་གཙོ་ཚོགས་པའི་དབུ་ཁྲིད་ལྕམ་ནན་སི་པེ་ལོ་སི་མཆོག་དང་གྲོས་ཚོགས་ཀྱི་ཚོགས་ཆུང་རིམ་པའི་དབུ་ཁྲིད་མང་པོ་ཞིག་ཕེབས་ཡོད་པ་དང་ཁོང་རྣམས་ཀྱིས་ཉན་ཞིབ་ཀྱི་ཐོག་མར་རྒྱ་ནག་གི་བཙོན་འོག་ཏུ་རྐྱེན་འདས་སུ་ཕྱིན་པའི་བོད་ཀྱི་ཆབ་སྲིད་བཙོན་པ་གྲགས་ཅན་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་ལ་རྗེས་དྲན་གྱི་མྱ་ངན་གུས་འདུད་ཞུས་ཡོད་པ་རེད། གྲོས་ཚོགས་ནང་ཚང་མས་ངག་བཅད་ཀྱིས་རིན་པོ་ཆེ་མཆོག་རྒྱ་ནག་གི་བཙན་གནོན་འོག་སྐུ་ཚེའི་འཕེན་པ་རྫོགས་པར་སྐྱོ་གདུང་དང་འབྲེལ་མྱ་ངན་ཞུས་པ་དང། ལྕམ་ནན་སི་པེ་ལོ་སི་མཆོག་གིས་གཙོས་གྲོས་ཚོགས་འཐུས་མི་རྣམ་པས་རྒྱ་ནག་གཞུང་ལ་ཉུང་མཐར་ཡང་ངོ་ཚ་ཁྲེལ་གཞུང་ཡོད་ན་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་གི་སྐུ་ཕུང་ཁོང་གི་ཁྱིམ་ཚང་ལ་རྩིས་སྤྲོད་དགོས་པ་གསུངས་ཡོད་པ་དང། ཨ་མི་རི་ཀའི་ཕྱི་སྲིད་དྲུང་གཞོན་ཕྱག་རོགས་དང་བོད་དོན་དམིགས་བསལ་འབྲེལ་མཐུད་སྐུ་ཚབ་ལྕམ Sarah Sewall མཆོག་གིས། ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་རྒྱ་ནག་གཞུང་ལ་རིན་པོ་ཆེ་མཆོག་གི་སྐུ་ཕུང་ཁོང་གི་ཁྱིམ་ཚང་ལ་རྩིས་སྤྲོད་དགོས་པ་གསུང་རྒྱུ་བྱུང་སྐོར་ངོ་སྤྲོད་གནང་ཡོད་པ་རེད། རྒྱལ་སྤྱིའི་བོད་དོན་ལས་ཁང་གི་ཚོགས་གཙོ་ཨ་རིའི་གློག་བརྙན་འཁྲབ་སྟོན་པ་གྲགས་ཅན Richard Gere མཆོག་གིས་ཨ་རིའི་གྲོས་ཚོགས་ལ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་གིས་ཉམ་ཐག་པ་དང་ནད་གཅོང་རྒན་འཁོགས་སོགས་ལ་རོགས་སྐྱོར་ཆེད་བཙུགས་པའི་ལས་གཞི་དང་སྐུ་པར་ཁག་ཅིག་ངོ་སྤྲོད་དང་སྦྲགས། སྐྱེ་བོ་དེ་རྒྱ་ནག་གིས་དྲག་སྤྱོད་ཀྱི་ལས་དོན་སྤེལ་མཁན་ཞིག་ལ་སྐྱོན་འཛུགས་ཀྱིས་ཁྲིམས་ཆད་བཏང་བ་འདི་འོས་འཚམ་ཞིག་གཟིགས་ཀྱི་འདུག་གམ་ཞེས་ངོ་སྤྲོད་དང་སྦྲགས་ཁོང་གིས། ཨ་མི་རི་ཀའི་གཞུང་གི་ཐོག་ནས་འཆར་ཟླའི་སྤྱི་ཟླ་དགུ་པའི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀར་གཞུང་འབྲེལ་གཟིགས་སྐོར་ལ་སྣེ་ལེན་སྐབས་བོད་ཀྱི་གནད་དོན་ལ་གྲོས་མོལ་དགོས་པའི་ཐད་ལ་གནོན་ཤུགས་གང་ཡོད་སྤྲོད་དགོས་ཀྱི་ཡོད་པ། གསུངས་ཡོད་པ་རེད། དེ་རིང་གི་ཉན་ཞིབ་དེ་ནི་བོད་ཀྱི་ཆབ་སྲིད་བཙོན་པ་གྲགས་ཅན་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་རྒྱ་ནག་གཞུང་གི་བཙོན་འོག་ཏུ་འདས་གྲོངས་སུ་གྱུར་བའི་སྐབས་དང་འཁེལ་ཡོད་པར། དེ་རིང་དེ་གར་ཉན་ཞིབ་སྐབས་ཕེབས་མཁན་བོད་རིགས་མང་པོ་ཞིག་གིས་རིན་པོ་ཆེ་མཆོག་གི་སྐུ་པར་ཕྱག་ཏུ་བསྣམས་ཏེ་རྒྱ་ནག་གིས་རིན་པོ་ཆེ་མཆོག་ལ་སྨན་སྡུག་ཆེད་དུའང་བཙོན་གྲོལ་དུ་མ་བཏང་བའི་ཀླ་ཀློའི་བྱ་སྤྱོད་དེས་གསལ་པོར་མངོན་པར་བྱས་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་ནས་གསར་འགོད་པ་བློ་བཟང་ཡེ་ཤེས་དང་ང་ཚོའི་བརྙན་འཕྲིན་པར་ལེན་པ་ཀླུ་འབུམ་ལགས་གཉིས་ཀྱི་ཐོག་ནས་མ་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡོད།
ཡང་གོང་ས་མཆོག་འཇར་མི་ནི་ནང་ལ་ཆིབས་བཞུད་ཀྱི་མཛད་འཕྲིན་ཁག་ལེགས་པར་གྲུབ་རྗེས་བཞུགས་སྒར་དུ་ཞབས་སོར་བདེ་བར་འཁོད་ཡོད་པ་རེད། དེ་ཡང་ཐེངས་འདིར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨིན་ཡུལ་དང། ཨ་མི་རི་ཀ། དེ་བཞིན་འཇར་མི་ནི་བཅས་ཀྱི་ནང་ལ་ནང་ཆོས་དང། མང་ཚོགས་ལ་བཀའ་སློབ་དེ་བཞིན་མགོན་པོ་གང་ཉིད་མཆོག་དགུང་གྲངས་བརྒྱད་ཅུ་ཕེབས་པའི་སྐུ་ཡི་འཁྲུངས་སྐར་དུས་ཆེན་དང། སྐུ་ཡི་གྱ་སྟོན་གྱི་མཛད་སྒོ་ལ་དབུ་བཞུགས་མཛད་པ་སོགས་ཀྱི་མཛད་འཕྲིན་བྱུང་ཡོད། ལྷག་པར་དུ་ཐེངས་འདི་ཨ་རིའི་སྲིད་འཛིན་ཟུར་པ་སྐུ་ཞབས George Bush བཟའ་ཚང་གཉིས་ཀྱིས་ཨ་རིའི Texas མངའ་སྡེའི་ནང་ལ་གདན་ཞུ་གསོལ་འདེབས་དང་དེའི་རྗེས་ལྷོ་ཀ་ལི་ཧྥོ་ནི་ཡའི་ཁུལ་དང། ཨ་རིའི་གྲོང་ཁྱེར་ནིའུ་ཡོག་གི་བཅས་མང་ཚོགས་ཁྲི་ཚོ་མང་པོ་ཡིས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དགའ་དད་སྤྲོ་གསུམ་གྱི་སྒོ་ནས་རྣམ་པ་འདྲ་མིན་གྱི་ལམ་ནས་སྐུའི་གྱ་སྟོན་སྲུང་བརྩི་ཟབ་རྒྱས་ཞུས་ཡོད་པ་དང། དེ་བཞིན་གོང་ས་མཆོག་ལ་འཇར་མ་ནི་ཁུལ་དུ་ཉིན་གྲངས་གཉིས་ཀྱི་མཛད་འཕྲིན་ལེགས་པར་གྲུབ་རྗེས་ཟླ་བ་བདུན་པ་གི་ཚེས་བཅོ་ལྔ་ཉིན་གྱི་སྔ་དྲོ་བཞུགས་སྒར་དུ་ཞབས་སོར་བདེ་བར་འཁོད་ཡོད་པ་རེད། ཡང་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་སྐུ་གཤེགས་པ་ལ་སེམས་གསོ་གནང་ཡོད་པ་ཞིབ་ཕྲའི་གནས་ཚུལ་ཞིག་བསོད་ནམས་ལྷ་མོ་ཡིས་རྒྱང་སྲིང་ཞུ་ཡི་རེད།

ཨ་རིའི་གཞུང་གིས་རྒྱ་ནག་གཞུང་ལ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་གློད་གྲོལ་དགོས་པའི་རེ་འདུན་ཤུགས་ཆེ་བྱས་པ་མ་ཟད་ཉེ་ལམ་ཁོང་གི་སྐུའི་འཕྲོད་བཞེས་ལ་གཞིགས་ནས་དམིགས་བསལ་དུ་རྒྱ་ནག་གཞུང་ལ་ཁོང་གློད་གྲོལ་བྱེད་དགོས་པའི་རེ་འདུན་བཏོན་ཡོད། རྒྱ་ནག་གཞུང་གིས་རིན་པོ་ཆེ་མཆོག་གྲོངས་ལུགས་གང་འདྲ་ཡིན་མིན་མང་ཚོགས་ལ་ཡོངས་གྲགས་གསལ་བཤད་བྱ་རྒྱུར་ང་ཚོས་རེ་བ་བྱེད་ཀྱི་མ་ཟད། ཁོང་གི་སྐུ་ཕུང་ནང་མི་ཚོའམ་ཡང་ན་ཁོང་གི་དགོན་པར་རྩིས་སྤྲོད་དགོས་པའི་རེ་འདུན་ཤུགས་ཆེ་བྱེད་ཀྱི་ཡིན། དེ་འདྲ་བྱུང་ཚེ་བོད་བརྒྱུད་ནང་བསྟན་གྱི་ལམ་སྲོལ་ལྟར་གཤིན་པོ་མཆོག་མཆོད་འབུལ་ཚུལ་ལྡན་ཞིག་གནང་རྒྱུར་ཕན་ཐོགས་ཡོང་ངེས་རེད་ཅེས་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མཆོག་གིས་གསར་འགོད་གསལ་བསྒྲགས་སྤེལ་འདུག། ཡང་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་བཙོན་དུ་སྐུ་གཤེགས་པ་ལ་རྒྱལ་སྤྱིའི་ཚོགས་སྡེ་ཁག་གིས་རྒྱ་ནག་ལ་ཁ་རྡུང་གཏོང་བ་དང་བོད་དོན་རྒྱབ་སྐྱོར་བ་ཚོགས་པ་ཡིས་ངོ་རྒོལ་སྤེལ་བཞིན་པ་རེད། ཨིན་ཡུལ་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་སྐུ་ཞབས Fabian Hamilton མཆོག་གིས་རྒྱལ་སྤྱི་ཡི་སྤྱི་ཚོགས་ཀྱིས་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་གི་གནས་སྟངས་ཐོག་སེམས་འཚབ་ཧ་ཅང་བྱེད་ཀྱང། རྒྱ་ནག་གཞུང་གིས་དེ་ལ་སྣང་ཆུང་ཁྱད་གསོད་བྱས་པ་མ་ཟད་རྒྱལ་སྤྱི་ཡི་ཁྲིམས་ལ་བརྩི་མེད་རྡོག་ཧྲུལ་དུ་བཏང་ནས་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་ལ་དྲང་བདེན་གྱི་ཁྲིམས་ལུགས་ལག་བསྟར་ནམ་ཡང་བྱས་མེད། རིན་པོ་ཆེ་མཆོག་གི་སྐུ་གཟུགས་ཀྱི་གནས་སྟངས་ཧ་ཅང་ཛ་དྲག་ཡོད་བཞིན་དུ་སྨན་བཅོས་བྱ་རྒྱུ་ཡི་ཐོབ་ཐང་རྩ་བ་ནས་སྤྲད་མེད། དེར་བརྟེན་རྒྱ་ནག་གཞུང་ནི་རིན་པོ་ཆེ་མཆོག་དམར་གསོད་གཏོང་མཁན་གྱི་ལག་དམར་བ་ཞིག་ཆགས་ཡོད་ཅེས་རྒྱ་ནག་ལ་སྐྱོན་བརྗོད་དྲག་པོ་ཡི་རྣམ་འགྱུར་བསྟན་འདུག་ཡང་དེ་བཞིན་ཁེ་ན་ཌ་ཡི་ཆོས་དད་རང་དབང་སྲུང་སྐྱོབ་ཚན་པ་གི་འགན་འཛིན་མཆོག་གིས་གསར་འགོད་བསྒྲགས་གཏམ་ཞིག་གི་ནང་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་བཙོན་ཁང་ནང་ལ་འདས་གྲོངས་སུ་གྱུར་བ་ཧ་ཅང་བློ་ཕམ་དང་སྐུ་ཕུང་ནང་མི་ལ་རྩིས་སྤྲོད་གནང་ནས་མཆོད་འབུལ་སྨོན་ལམ་སོགས་བྱེད་བཅུག་རོགས་ཞེས་རེ་འདུན་གནང་ཡོད་པ་རེད། དེ་བཞིན་བཞུགས་སྒར་རྡ་རམ་ས་ལ་ལ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་དགོངས་པ་རྫོགས་པའི་གཞུང་འབྲེལ་གྱི་མཆོད་འབུལ་མྱ་ངན་དང་བོད་དོན་རྒྱབ་སྐྱོར་བ་ཚོགས་པ་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་གིས་ཨ་རི་དང་ཡུ་རོབ་ཁུལ་བཅས་སུ་ངོ་རྒོལ་དང་མཆོད་འབུལ་གྱི་ལས་འགུལ་རྒྱ་ཆེ་སྤེལ་དང་སྤེལ་བཞིན་ཡོད་པ་རེད། ཡང་བཙན་བྱོལ་བོད་མིའི་འོས་བསྡུ་ཡི་ལས་དོན་དང་འབྲེལ་བའི་སྒྲིག་གཞི་དོན་ཚན་ཁག་དང་འགལ་འཛོལ་བྱུང་བའི་གི་རིགས་ལ་ཁྲིམས་ལུགས་ལྟར་ཉེས་ཆད་གཏན་འབེབས་གནང་རྒྱུའི་སྐོར་དབུས་འོས་བསྡུ་ལས་ཁུངས་ནས་གསལ་བསྒྲགས་ཤིག་གནང་ཡོད་པ་བཞུགས་སྒར་ནས་ང་ཚོའི་གསར་འགོད་པ་དོགས་གཅོད་བསྟན་འཛིན་དབང་རྒྱལ་གྱིས་བཏང་བ་ཞིག་ཉན་རོགས་ཞུ། བོད་མིའི་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་བསྡུ་ཆེན་མོ་སླེབས་ལ་ཉེ་བར་བརྟེན། བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་དོན་ཚན་ཉི་ཤུ་རྩ་ལྔ་པ། འོས་བསྡུའི་ལས་དོན་ལ་འགལ་རྐྱེན་བྱེད་མཁན་ལ་ཉེས་ཆད་བཅད་པའི་དོན་ཚན་འོག། འོས་བསྡུའི་དོན་ཚན་ཉི་ཤུ་རྩ་བཞི་པའི་ནང་གསལ་བ་ཁག་ལ་འགལ་འཛོལ་རིགས་བྱུང་ཚེ་སྒྲིག་གཞི་དགོངས་དོན་ལྟར་དབུས་འོས་བསྡུའི་ལས་ཁུངས་ནས་དོན་ཚན་ཁག་སོ་སོ་དང་འགལ་བའི་རིགས་ལ་ཉེས་ཆད་གཏན་འབེབས་གནང་བ་ཁག་གསལ་བསྒྲགས་ཆེད་དེ་རིང་སྤྱི་ཟླ་བདུན་པའི་ཚེས་བཅོ་ལྔ་ཉིན་བཞུགས་སྒར་ཕྱི་དྲིལ་ལྷག་པ་ཚེ་རིང་ཚོགས་ཁང་དུ་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་གནང་ཡོད་ལས་དང། དེའི་ཐོག་དབུས་འོས་བསྡུའི་འགན་འཛིན་ཤོ་ཟུར་བསོད་ནམས་ཆོས་འཕེལ་མཆོག་ནས་བསྒྲགས་གནང་དོན་ལ། ཁྲིམས་ཀྱི་དབང་བསྒྱུར་རང་ལ་ཡང་འགྲོ་ཐུབ་ཡག་ཅིག་དང་གང་ཟག་གི་དབང་བསྒྱུར་མིན་པའི་གནད་དོན་འདི་འདྲས་ཀྱི་ཐོག་ནས་ཨ་ནི་དེ་འོས་བསྡུ་གོང་དུ་ཞུས་པའི་དོན་ཚན་ཉི་ཤུ་རྩ་བཞི་པ་དེ་ནས་དེ་འདྲས་བྱེད་ཆོག་གི་མ་རེད་དང་ཁྲིམས་འདི་སྲུང་དགོས་ཀྱི་ཡོད་རེད་དང། འགལ་བ་ཡིན་ན་འགལ་བ་ལ་བབས་པའི་ཉེས་ཆད་དེ་འདྲས་དེ་འདྲས་ཡིན་དང་ཞེས་བྱས།

འོས་བསྡུ་དང་འབྲེལ་ཏེ་ཚུལ་མིན་གྱི་ལྐོག་རྔན་སྤྲོད་པ་དང་འོས་གཞིར་འཛུལ་ཞུགས་དང་ཡང་ན་འོད་འཕེན་གྱི་དཀྱིལ་གྱི་ཐད་རོང་སྟངས་འཛིན་དང་གནོན་ཤུགས་ཐེ་ཇུས་སོགས་བྱེད་ལས་ཁག་ལ་འོས་ཤོག་རྩིས་མེད་ཐོག་ལོ་བཅུའི་རིང་གཞུང་འབྲེལ་གྱི་འོས་གཞི་དང་འོས་འཕེན་རྒྱུའི་ཐོབ་ཐང་འཕྲོག་རྒྱུ་བཅས་ཀྱི་ཉེས་ཆད་གཏན་འབེབས་ཡོད་སྐོར་ཡང་བསྒྲགས་གནང་སོང། ད་གལ་སྲིད་དེ་འདྲ་བྱས་པ་ཡིན་ན་དེ་ལྟར་འགལ་ཚུལ་དངོས་ར་འཕྲོད་པ་བྱུང་ཚེ། ཉེས་ཆད་ནི་འགལ་ཚབས་ཆེ་བར་ངོས་འཛིན་གྱིས་འོས་གཞི་སྐྱེ་བོ་དེའི་འོས་ཤོག་ཆ་ཚང་རྩིས་མེད་ཐོག་ལོ་བཅུ་རིང་གཞུང་འབྲེལ་འོས་གཞི་དང་འོས་འཕེན་ཐོབ་ཐང་འཕྲོག་རྒྱུ། དེ་བཞིན་འོས་བསྡུའི་རྒྱལ་ཁ་ཐོབ་རྒྱུ་དང་འབྲེལ་ཏེ་འོས་མི་གཞན་ལ་གཞི་མེད་སྐྱོན་བརྗོད་དང་དམའ་འབེབས་ལྷག་པར་དུ་འཁོན་འཁྲུག་སློང་བའི་རིགས་ལ་འོས་ཤོག་རྩིས་མེད་དང་ལོ་བཅུ་རིང་གཞུང་འབྲེལ་སྡེ་ཚན་གང་དུའང་འོས་འཕེན་རྒྱུའི་ཐོབ་ཐང་འཕྲོག་རྒྱུའི་ཉེས་ཆད་གཏན་འབེབས་དང། དེ་མིན་ཡང་འོས་བསྡུའི་ལས་རིམ་དང་འབྲེལ་བའི་དབུས་ས་འབྲེལ་ཡོད་ལས་བྱེད་ཁག་ནས་སྒྲིག་གཞི་དང་འགལ་བའི་རིགས་བྱུང་ལས་ཁག་ལ་ལས་གནས་ནས་གནས་དབྱུང་གཏོང་རྒྱུ་སོགས་ཀྱི་ཉེས་ཆད་ཁག་ཡང་གཏན་འབེབས་གསལ་བསྒྲགས་གནང་སོང། དེ་བཞིན་ཡང་གོང་ཞུས་བཙན་བྱོལ་བོད་མིའི་སྒྲིག་གཞི་དོན་ཚན་ཉི་ཤུ་རྩ་བཞི་པ་དེའི་ནང་གསེས་དགུ་པ་ལ་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་བསྡུ་ནམ་ཡིན་ལ་དབུས་འོས་བསྡུ་ལས་ཁང་ནས་འོས་གཞི་ཞུགས་མི་དང་དེའི་རྒྱབ་སྐྱོར་བའི་འོས་བསྡུ་དང་འབྲེལ་བའི་དྲིལ་བསྒྲགས་ཀྱི་འགྲོ་གྲོན་ཚད་གཞི་གཏན་འབེབས་དང་རྩིས་ཁྲ་འབུལ་ཕྱོགས་དྲིལ་བསྒྲགས་བྱེད་ཕྱོགས་བཅས་ཀྱི་ལམ་སྟོན་ཁ་གསལ་དགོས་ཞེས་གསལ་ཡོད་ལས་ལྟར་དེ་དང་འབྲེལ་བའི་ལམ་སྟོན་དོན་ཚན་ཁག་དགུ་སྤེལ་ཡོད་ལས་ཁག་སོ་སོ་དང་འགལ་བའི་རིགས་དངོས་ར་འཕྲོད་ལས་བྱུང་ཚེ། ཉེས་ཆད་གཏན་འབེབས་བྱུང་ལས་ཁག་གི་སྐོར་དབུས་འོས་བསྡུའི་འགན་འཛིན་མཆོག་ནས་མུ་མཐུད་བསྒྲགས་གནང་སོང། གཏན་འབེབས་དངུལ་འབོར་ཚད་གཞི་ལས་བརྒལ་བ་དང་ཉེས་ཆད་དེ་རེད། དངུལ་འབོར་ཁྲིམས་མཐུན་མ་ཡིན་པ་དངོས་ར་འཕྲོད་པ་བྱུང་ཚེ་ཉེས་ཆད་ནི་སྒོར་མོ་ཆིག་ཁྲི་རེར་འོས་ཐོབ་གྲངས་ཉི་ཤུ་རྩ་ལྔ་རེ་རྩིས་མེད་གཏོང་རྒྱུ། ཁྲིམས་མཐུན་མིན་ཚེ་འོས་ཐོབ་ཆ་ཚང་རྩིས་མེད་གཏོང་རྒྱུ། དེ་བཞིན་གོང་ཞུའི་ནང་གསེས་དེ་བཞིན་གོང་ཞུའི་ནང་གསེས་དགུ་པ་གི་དོན་ཚན་གཞན་ཁག་དང་འགལ་བའི་རིགས་ལ་ཉེས་ཆད་གཏན་འབེབས་གནང་བའི་ནང་འོས་བསྡུའི་ལས་དོན་དང་འབྲེལ་བའི་བྱུང་སོང་རྩིས་ཁྲ་ཡིག་ཆ་སོགས་དུས་ཐོག་མ་ཕུལ་ན་འོས་གཞི་སྐྱེ་བོ་དེའི་འོས་ཐོབ་ཀྱི་བརྒྱ་ཆ་བཅུ་བཅག་རྒྱུ་དང་ཡང་འོས་བསྡུའི་དྲིལ་བསྒྲགས་སྦྱར་ཡིག་སོགས་པར་སྐྲུན་འགྲེམ་སྤེལ་བྱེད་ལས་ལ་མིང་བྱང་རྩིས་འབུལ་དགོས་ལས་དང་ཡང་ཆབ་སྲིད་ཀྱི་གནས་སྟངས་དཀའ་ངལ་ཅན་གྱི་ས་ཁུལ་ཁག་ཏུ་འོས་གཞི་ཞུགས་མི་གི་པར་དང་ཡིག་ཆ་སོགས་འགྲེམ་སྤེལ་མི་ཆོག་ལས་བཅས་ཀྱི་དོན་ཚན་ཁག་དང་འགལ་ན། ཁག་སོ་སོ་ལ་ལོ་ལྔ་རིང་གཞུང་འབྲེལ་འོས་འཕེན་གྱི་ཐོབ་ཐང་འཕྲོག་རྒྱུ་དང་ཡང་ན་ལོ་ལྔ་རིང་འོས་གཞི་ཞུགས་རྒྱུ་གྱི་ཐོབ་ཐང་མེད་པ་བཟོ་རྒྱུ་སོགས་ཀྱི་ཉེས་ཆད་དང་དེ་མིན་འོས་བསྡུའི་དྲིལ་བསྒྲགས་རིགས་ཀྱི་ལས་རིམ་ཁག་འབྲེལ་ཡོད་ས་གནས་སོ་སོ་ཀྱི་འོས་བསྡུ་ལས་ཁུངས་ལ་སྙན་སེང་མ་བརྒྱུད་ན་དོ་བདག་དེ་གའི་འོས་བསྡུ་དང་འབྲེལ་བའི་དྲིལ་བསྒྲགས་བཀག་འགོག་བྱེད་རྒྱུ་སོགས་ཀྱི་ཉེས་ཆད་རིམ་པ་བསྟན་པའི་གསལ་བསྒྲགས་གནང་སོང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ། རྡོ་རྗེ་བསྟན་འཛིན་རྒྱ་གར་བཞུགས་སྒར་རྡ་རམ་ས་ལ་ནས། ཡང་སྐྱེ་རྒུ་མདོ་རུ་རང་ལུས་མེར་སྲེག་གཏོང་མི་གྲྭ་བསོད་ནམས་སྟོབས་རྒྱལ་ད་ལྟ་འདས་གྲོངས་སུ་ཕྱིན་པ་དང་ཁོང་གི་ཕ་མ་དང་ནང་མི་ཁག་ཅིག་བཅས་རྒྱ་ཡི་ཉེན་རྟོག་པ་ཡིས་འཛིན་བཟུང་བྱས་ཡོད་པ་རེད་འདུག། ཕྱི་ཟླ་བདུན་པ་གི་ཚེས་དགུ་ཉིན་གྱི་ཕྱི་དྲོ་བོད་ནང་གི་ཆུ་ཚོད་ལྔ་པ་ཡས་མས་ལ། ཡུལ་ཤུལ་སྐྱེ་རྒུ་མདོ་ཡི་གེ་སར་ཐང་ཆེན་དུ་ཕ་ཡུལ་ནང་ཆེན་ནས་ཡིན་པའི་གི་རང་ལོ་ཉི་ཤུ་རྩ་དྲུག་ཡིན་པའི། སྡེ་དགེ་རྫོང་གསར་དགོན་པ་གི་དགེ་འདུན་པ་བསོད་ནམས་སྟོབས་རྒྱལ་ལགས་ཞུ་བ་ཞིག་རང་ལུས་མེར་སྲེག་གཏོང་བའི་གི་གནས་ཚུལ་ཐོན་རྗེས་ས་གནས་ཀྱི་དམག་མིས་ཁོང་དེ་མ་ཉིད་ཀྱི་རླངས་འཁོར་ཞིག་ནང་ལ་བླུགས་ནས་ཟི་ལིང་གྲོང་ཁྱེར་དུ་ཁྱེར་ཕྱིན་ཡོད་པ་དང། ཉིན་དེའི་ཆུ་ཚོད་དགུ་པ་ཡས་མས་སུ་ལམ་བར་དུ་འདས་གྲོངས་སུ་ཕྱིན་ཡོད་པ་ཤེས་རྟོགས་བྱུང་འདུག་འོན་ཀྱང་ནང་མི་ལ་སྐུ་ཕུང་རྩིས་སྤྲོད་ལེན་པར་འགྲོ་སྐབས་ཚུར་རྩིས་སྤྲོད་བྱས་མེད་པའི་གི་ཁར་ད་དུང་ཁོང་གི་མིང་སྲིང་ལྔ་ཙམ་དང་ཕ་མ། རྒྱ་མིའི་ཉེན་རྟོག་པ་ཡི་འཛིན་བཟུང་བཀག་ཉར་འོག་ཡོད་པ་རེད་འདུག་ད་ལྟ་ཡི་ཆར་ས་གནས་སུ་དམ་བསྒྲགས་དང། འཕྲུལ་རྟ་སོགས་ནང་ལ་སྣུམ་བླུག་དགོས་ན་ལས་ཁུངས་ཀྱི་ཡི་གེ་དགོས་པ་སོགས་སུད་སི་ནས་བོད་རིགས་བསོད་ནམས་ཞུ་བ་ཞིག་གིས་ང་ཚོ་ལ་གསར་འགོད་པ་ལ་གནས་ཚུལ་དེ་མཁོ་སྤྲོད་བྱས་ཡོད་པ་རེད། ཡང་ཨི་རན་དང་རྒྱལ་སྤྱི་ཡི་སྟོབས་ཆེན་རྒྱལ་ཁབ་ཁག་གི་བར་ལ་ཨི་རན་གྱི་རྡུལ་ཕྲན་མཚོན་ཆ་བཟོ་སྐྲུན་སྔོན་འགོག་སྐོར་ལ་གྲོས་མཐུན་བཞག་འདུག་དེའི་སྐོར་ཞིབ་ཕྲ་གནས་ཚུལ་ཞིག་བསོད་ནམས་ལྷ་མོ་ཡིས་རྒྱང་སྲིང་ཞུ་རེ། ཨོས་ཏྲི་རི་ཡའི་རྒྱལ་ས་ཝེན་ནཱ་ནང་འདས་པའི་ཉིན་གྲངས་བཅུ་བཞིའི་རིང་ཨི་རན་དང་འཛམ་གླིང་སྟོབས་ཆེན་རྒྱལ་ཁབ་ཨ་རི

ལྟ་མཁན་རྣམ་པ་ཁྱོད་ཚོ་བདེ་མོ་ཡིན་ན་ང་དཔལ་ལྡན་རྒྱལ་ཡིན། རྒྱ་ནག་གཞུང་གིས་ཚེ་བཙོན་གྱི་བཙོན་འཇུག་ཁྲིམས་ཐག་བཅད་ནས་ད་བར་མི་ལོ་བཅུ་གསུམ་གྱི་རིང་བཙོན་དུ་བཞུགས་པའི་ལི་ཐང་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་ཟླ་བ་བདུན་པའི་ཚེས་བཅུ་གཉིས་ཉིན་གློ་བུར་དུ་བཙོན་ཁང་ནང་ནས་འདས་གྲོངས་སུ་གྱུར་འདུག། གནས་ཚུལ་ཡོང་ཁུངས་ལྟར་ན་ད་ལྟའི་ཆར་ཁོང་གི་ནང་མི་དང་དགོན་པའི་ངོས་ནས་སྐུ་ཕུང་རྩིས་སྤྲོད་བྱེད་དགོས་པའི་དགོས་འདུན་བཏོན་ཡོད་ན་ར། རྒྱ་ནག་གཞུང་གིས་ཁོང་གི་སྐུ་ཕུང་ནང་མི་ལ་རྩིས་སྤྲོད་བྱས་མི་འདུག་འདས་པའི་ལོ་མང་རིང་ལ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་བཙོན་ཁང་ནང་ནས་གློད་གྲོལ་ཡོང་བའི་ཆེད་དུ་བོད་རང་བཙན་སློབ་ཕྲུག་ཚོགས་པས་ལས་འགུལ་འདྲ་མིན་ཞིག་སྤེལ་ཡོད་པ་རེད། དེ་རིང་ང་ཚོའི་ལེ་ཚན་འདིའི་ནང་དུ། རྒྱ་ནག་གཞུང་གི་བཙོན་ཁང་ནང་དུ་སྐུ་འདས་གྲོངས་སུ་གྱུར་བའི་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་གི་སྐོར་ལ། བོད་རང་བཙན་སློབ་ཕྲུག་ཚོགས་པའི་ཨེ་ཤེ་ཡ་སྡེ་ཚན་གྱི་འགན་འཛིན་རྡོ་རྗེ་ཚེ་བརྟན་ལགས་དང་མཉམ་དུ Skype བརྒྱུད་ནས་གླེང་མོལ་བྱེད་རྒྱུ་ཡིན། རྡོ་རྗེ་ཚེ་བརྟན་ལགས་དེ་རིང Skype བརྒྱུད་ནས་ང་ཚོའི་དྲ་སྣང་གི་ལེ་ཚན་འདིའི་ནང་ཕེབས་པ་ལ་བཀའ་དྲིན་ཆེ། ཐུགས་རྗེ་གནང་སྐད་བཏང་བ་ལ།
ལགས། རྡོ་རྗེ་ཚེ་བརྟན་ལགས་ད་སྤྲུལ་སྐུ་བསྟན་འཛིན་བདེ་ལེགས་དགོངས་པ་རྫོགས་པ་རེད་ཟེར་ནས་གསར་འགྱུར་ཅིག་ཉི་མ་གཉིས་གསུམ་གྱི་སྔོན་ན་བྱུང་བ་རེད། ཅིག་མི་ཚང་མ་ད་གནས་ཚུལ་དེ་ལ་ཅིག་ཧང་སངས་དེ་ཡ་ཅིག་བ་རེད། དེ་ར་ཅིག་གློ་བུར་དུ་འདྲ་བོ་ཅིག་རེད། ཨ་ནི་ཡ་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོ་གི་ཕྱི་ཟླ་བཅུ་གཅིག་ནང་ལ་ད་སྤྲུལ་སྐུ་བསྟན་འཛིན་བདེ་ལེགས་ནང་མི་གི་ཐུག་འཕྲད་ཅིག་ཅིག་ཡོད་བ་རེད་དེའི་རྗེས་ནས་ད་ལྟ་བར་དུ་གཅིག་ར་ཐུག་ཡོད་བ་མ་རེད་ཨ་ནི་ཧོབ་ཏེ་ཁ་ལ་ནི་ཤེས། ད་དགོངས་པ་རྫོགས་བའི་གནས་ཚུལ་ཅིག་བྱུང་བ་རེད། ཁྱེད་རང་ཚོས་ཡིན་ན་ད་དམིགས་བསལ་གི་སྤྲུལ་སྐུ་བསྟན་འཛིན་བདེ་ལེགས་སྐོར་ལ་ལས་འགུལ་མང་པོ་ཅིག་སྤེལ་བ་རེད་ཁྱེད་རང་ཚོས་གི་གནས་ཚུལ་ག་རེ་གོ་སོང་ད་ལྟའི་ཆར། ལའོ་ད་སྤྱི་ཟླ་བདུན་པའི་ཚེས་བཅུ་གཉིས་ལ་ད་ད་ཆབ་སྲིད་བཙོན་ཟུར་བཙོན་ཟུར་ད་བཙོན་པ། སྤྲུལ་སྐུ་བསྟན་འཛིན་བདེ་ལེགས་བོད་ནང་ལོགས་འདས་གྲོངས་ཕྱིན་རེད་ལབ་ནས་འདུག་ད་གནས་ཚུལ་ཅིག་འབྱོར་སོང་འདི་འབྱོར་བ་དང་དང་པོ་ཡིད་མ་ཆེས་ནས་བཏང་འགྲོ་གི་རེད་ཤག་བོད་ནང་ལོགས་ལ་ཆབ་སྲིད་བཙོན་པ་མང་པོ་ཞེ་ཅིག་ཡོད་རེད་སྤྲུལ་སྐུ་བསྟན་འཛིན་བདེ་ལེགས་བོད་པའི་ཆབ་སྲིད་བཙོན་པ་ཙམ་མ་ཡིན་པར་རྒྱལ་སྤྱིའི་ནང་ལོགས་ཆབ་སྲིད་བཙོན་པ་སྐད་གྲགས་ཆེན་པོ་ཞེ་ཅིག་ཆགས་ཡོད་རེད་ཨ་ནི་ཁོ་རང་གློད་བཀྲོལ་ཆེད་དུ་འཛམ་བུ་གླིང་ཡོངས་ལ་ད་ཅིག་ནུབ་ཕྱོགས་རྒྱལ་ཁབ། ཨན་སྟོབས་ཆེན་རྒྱལ་ཁབ་དམངས་གཙོ་ལ་འདོད་མཁན་རང་དབང་ལ་འདོད་མཁན་མང་པོ་ཅིག་གིས་རྒྱ་ནག་གཞུང་ལ་འབོད་སྐུལ་རབ་དང་རིམ་པ་མང་པོ་བྱས་ཡོད་རེད། ཨ་ནི་ལོ་བཅོ་གསུམ་རིང་ལ་ཨ་ནི། བོད་དོན་དང་བོད་དོན་རྒྱབ་སྐྱོར་བ་མང་པོ་ཞེ་ཅིག་གིས་ལས་འགུལ་སྤེལ་བའི་ཐོག་ནས་ད་ལྟའི་ཆ་ལ་རིན་པོ་ཆེ་ཨ་ནི། ཅིག། གི་གནས་སྟངས་འདི། ཆབ་སྲིད་བཙོན་པའི་གི་གནས་སྟངས་འདི་ཚད་མཐོན་པོ་ཞེ་ཅིག་ལ་སླེབས་དེ་ནས་དེ་འདྲའི་ཆབ་སྲིད་བཙོན་པ་ཅིག་གློ་བུར་དུ་དེ་འདྲའི་བཙོན་ཁང་ནང་ལོགས་གྲོངས་བ་འདི་ལ། དོགས་པ་ཆེན་པོ་ཞེ་ཅིག་ད་ཆགས་ཀྱི་འདུག་ག་ཡིན་ཟེར་ན། ནང་མི་ལ། ཨ་ནི་ཁོ་རང་ཚོ་གི་དེ་འདྲའི་ཚེས་བཅུ་གཉིས་ལ་ད་རིན་པོ་ཆེ་གྲོངས་ཚར་རེད་འདུག་ལན་འཕྲོད་བཞག་ཡིན་ན་ཡང་ག་འདྲས་བྱས་ནས་གྲོངས་ཡོད་མེད། ག་བ་ལ་གྲོངས་ཡོད་མེད་གནས་སྟངས་ག་འདྲས་ཅིག་ཡིན་མེད་འདིའི་གི་སྐད་ཆ་མང་པོ་ཅིག་གསལ་ཁ་མང་པོ་ཞིའུ་ཅིག་ག་འདྲ་བཏོན་ཡོད་མ་རེད་དེ་ཡིན་དུས་ང་ཚོ་དོགས་པ་ཆེན་པོ་ཞིའུ་ཅིག་ནང་ལོགས་ལ་ད་གནས་ཚུལ་དེ་དངོས་ཡོད་གནས་ཚུལ་ཡིན་པ་ཅིག་ཁུངས་སྐྱེལ་བྱས་ཚར་བའི་རྗེས་ལ་ང་ཚོ་གི་ལས་འགུལ་ད་ཤུགས་ཆེན་པོ་སྤེལ་བ་རེད་དེ་ག་ནང་བཞིན་འཛམ་བུ་གླིང་ལུང་པ་ཡོངས་ནས་ད། རིན་པོ་ཆེ་དང་དེ་འབྲེལ་གྱི་གནས་སྟངས་ཛ་དྲག་པོ་ཆགས་པ་ལ་ཨ་ནི་ཨེ་ཅེ་རྒྱ་ནག་གཞུང་ལ་སྐྱོན་འཛུགས་བྱས་ཀྱི་ད་དེ་ག་ནང་བཞིན་ཞིབ་འཇུག་བྱེད་དགོས་ཀྱི་གནས་སྟངས་ཅིག་ཆགས་ཀྱི་ཡོད་ཙང་དེ་ལས་འགུལ་ང་ཚོ་འདུག་ད་འགོ་བཙུགས་ནས་ད་ལྟ་འགྲོ་དང་འགྲོ་བཞིན་པ་ཡིན། རེད་རེད་ད་ལྟ་ཁྱེད་རང་གི་གསུང་བ་ནང་བཞིན་གྱི་ད་ཅིག་སྤྲུལ་སྐུ་བསྟན་འཛིན་བདེ་ལེགས་དགོངས་པ་རྫོགས་ཡ་དེ་ལ་ཞིབ་འཇུག་བྱེད་དགོས་ཟེར་ནས་ཁ་རྩང་ཨ་རི་གཞུང་གི་ཕྱི་སྲིད་ལས་ཁུངས་ནས་གསལ་བསྒྲགས་ཅིག་སྤེལ་ཤག་དེའི་ནང་ནས་ན་ར་རྒྱ་ནག་གཞུང་གི་ད་དབང་འཛིན་པ་གི་བསྟན་འཛིན་བདེ་ལེགས་རིན་པོ་ཆེ་གྲོངས་ཡག་གི་སྐོར་ལ་ཞིབ་འཇུག་ཅིག་དགོས་གི་རེད་ཟེར་ནས་འབོད་སྐུལ་ཅིག་བྱས་ཤག་ཨ་ནི་དངོས་གནས་ཅིག་ཁྱེད་རང་གི་ད་ལྟ་གསུང་བ་ནང་བཞིན་གི་གྲོངས་ཡག་གི་གྲོངས་སྟངས་དང་དེ་ཚོ་ཞིབ་འཇུག་བྱས་ནས་ད་མི་མང་ལ་ཅིག་གསལ་པོ་བརྗོད་རྒྱུ་ད་ཧ་ཅང་གལ་ཆེན་པོ་རེད་ད་ཡིན་ན་ར་རྒྱ་ནག་གཞུང་གི། བཤད་སྟངས་ལ་བྱས་ན་ཅིག་དེ་དང་ལེན་བྱེད་ཀྱི་མེད་པ་འདྲ་པོ་ཞིག་ད་ང་ཚོའི་གནས་ཚུལ་གོ་བ་ཡིན་ན། ད་ལྟ་ཁྲིན་ཏུའུ་ན་ཡོད་པའི་མི་མང་པོ་ཅིག་གིས་སྐུ་ཕུང་ལ་རྟོག་ཞིབ་བྱེད་དགོས་པ་ཟེར་ཡ་དགོས་འདུན་འདོན་དགོས་པ་ཟེར་དེ་འདྲའི་གོ་སོང་ཁྱེད་རང་གིས་རྒྱ་ནག་གཞུང་གིས་དེ་ལ་ཅིག་ཡ་ལན་བྱེད་ཐུབ་ཡ་གི་ཐབས་ཤེས་ག་རེ་ཡོད་པར་བསམ་གྱི་འདུག། ད་ལྟའི་རིན་པོ་ཆེ་གི་གནས་སྟངས་འདི་ལ་ལྟ་ཡོང་དུས་ང་ཚོའི་དངོས་གནས་ད་ག་ལབ་དགོས་རེད་ད་གོ་བ་རྟོགས་ཐུབ་ཡ་དེ་རྒྱ་ནག་གཞུང་གིས་ཨ་ནི་བོད་མིའི་ཐོག་ལ་སྲིད་ཇུས་ག་འདྲ་ཅིག་འཛིན་གྱི་ཡོད་མེད་འདི་གསལ་བོ་ཞེ་བོ་ཅིག་རེད་བསམ་གི་འདུག་ལྷག་པར་དུ་རྒྱ་ནག་གཞུང་ད་ཤི་ཅིན་ཕིང་གི་གཞུང་འཛིན་གསར་བ་དེ་སླེབས་པའི་སྐབས་སུ་ལ་འགྱུར་བ་རྩ་བ་རང་ནས་མ་འགྲོ་བ་དང་ད་དུང་གནས་ཚུལ་ཇེ་སྡུག་འགྲོ་གི་ཡོད་བ་འདི་གསལ་བོ་ཞེ་བོ་ཅིག་རེད། རིན་པོ་ཆེ། ད་ལོ་འདི་གམ་དཀའ་ངལ་མྱངས་རེད་རིན་པོ་ཆེ་ཁོ་རང་ངོས་ནས་ནག་ཉེས་མེད་པ་དང་ཁོ་རང་ངོས་ལ་མ་ཉེས་ཁ་གཡོགས་བྱས་པ། རབ་དང་རིམ་པ་གསལ་བཤད་བྱས་པ་རེད་ལས་འགུལ་ཐོག་ནས་བྱས་པ་རེད་འཛམ་བུ་གླིང་ཡོངས་ཀྱིས་འདི་ལ་རྒྱབ་སྐྱོར་བྱས་པའི་ཐོག་ནས་རྒྱ་ནག་གཞུང་ལ་ཞུ་གཏུག་རབ་དང་རིམ་པ་མང་པོ་བྱས་རེད་དེ་ད་ལན

བཅུ་བཅུ་གཉིས་རེ་འགའ་བཀག་བཞག་བྱས། སང་ཉིན་ཐུག་འཕྲད་བྱེད་བཅུག་རེད། གནངས་ཉིན་ཀ་ཐུག་འཕྲད་བྱེད་བཅུག་རེད་དེ་འདྲའི་དེ་འདྲའི་ཕར་ཕྱིར་འགྱངས་བྱས་བྱས་མཐའ་མ་ཉི་མ་བཅུ་ལྷག་རྗེས་ལ། དེ་འདྲའི་གློ་བུར་དུ་གྲོངས་ཤག་ལབ་པའི་སྐབས་སུ་ལ། ད་འདི་དངོས་གནས་དོགས་གཞི་ཆེན་པོ་ཞེ་བོ་ཅིག་ཆགས་བསྡད་ཀྱི་འདུག་ནང་མི་དངོས་གནས་དེ་འདྲའི་འདས་གྲོངས་ཕྱིན་འོས་ཀྱི། གནས་སྟངས་འདི་ད། སྤྱི་བཏང་གི་ཁབ་དུག་གིས་བཀྲོངས་པ་དང། མཉམ་དུ་བཙོན་ཁང་ནང་ལོ་འདི་ག་མང་པོ་ཉར་བྱས་མི། ཁ་ཟིག་རེ། ནག་ཉེས་མེད་མཁན་ཅིག་ལ་དེ་འདྲའི་བཙོན་འཇུག་བྱས་རྗེས་མ་ཉེས་ཁ་གཡོགས་བྱས་པ་འདི། མཐའ་གཅིག་ཏུ་ཁས་ལེན་བྱེད་མ་ཐུབ་པ་དང་འདི་ལ་རྒྱ་ནག་གཞུང་གིས་བོད་མིའི་གི་རྩིས་ས་ད་བླ་མ་རེད་འགོ་ཁྲིད་བོད་མིའི་ཆེད་དུ་ལས་ཀ་བྱེད་མཁན་ཞི་བའི་འཐབ་རྩོད་ཐོག་ནས་སོ་སོ་གི་མི་རིགས་དང་རྒྱལ་ཁབ་དང་ལས་ཀ་བྱེད་མཁན་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་ལ་བརྩི་འཇོག་བྱེད་མཁན་གྱི་མི་འདི་ཉེན་ཁ་ཅན་པའི་ཐོག་ནས་མཐའ་མ་མེད་པ་བཟོ་དགོས་པའི་གི་འདི་འདྲའི་གི་སྲིད་བྱུས་ཅིག་འཛིན་འདུག་འདི་རིན་པོ་ཆེ་གི་གནས་སྟངས་ཙམ་མ་ཡིན་པ་རིན་པོ་ཆེ་གི་ཕྱག་ལས་གནང་ཡ་འདི

སྐུ་ཕུང་དེ་ཅིག་ལྟ་ཐུབ་པ་ཡིན་ན་ཏན་ཏན། ཅིག། དེ་ནས་མ་ཅིག་ཧ་གོ་གི་རེད། གལ་སྲིད་སྐུ་ཕུང་དེ་རྩིས་སྤྲོད་མ་བྱས་པ་ཙམ་གྱིས་ད་དེ་དོགས་པ་དེ་རང་བཞིན་གྱི་ཐོག་ནས་ད་དེ་ཅིག་ཁ་ལོ་རེ། ཅིག། དེ་བཀྲོངས་པའི་གནས་སྟངས་ཅིག་དེ་ནས་ཁོ་རང་ཁོ་སྦས་གསང་བྱེད་དགོས་དམིགས་ཡུལ་དེ་ཁོ་རང་ཨ་ནི་ཁོ་འདི་རྒྱབ་ལོགས་ལ་ཅིག་ཡོད་པའི་མངོན་གསལ་དོད་པོ་ཞིག་སྟོན་དགོས་རེད་ད་ཡིན་ན་ཡང།

ཅིག་ངོ་རྒོལ་གྱི་གནད་འགན་དེ་འདོན་དགོས་གནས་ཚུལ་ཅིག་བྱུང་ཡོད་པ་རེད། ད་བོད་ཕྱི་ལོགས་ནས་ཡིན་ན་ར་ཅིག་དེ་ལ་ཅིག་ད་དངོས་མིན་ཟིན་ན་རེད་ཕྱི་ཕྱོགས་ཀྱི་བྱེད་སྒོ་མང་ང་སྤེལ་དགོས་ཀི་ད་ཁྱེད་རང་ཚོ་ཡིན་ན་ཨ་མེ་རི་ཀའི་གྲོང་ཁྱེར་ནིའུ་ཡོག་ཁི་ནས་བདག་དབང་དགོང་དག་དུ་བ་ལ་རྒྱ་ནག་གི་ད་གཞུང་ཚབ་ཡན་ལག་ལས་ཁུངས་ལ་ཕར་ཕེབས་བྱས་ནས་ཨ་ནས་དུ་བ་ནས་སྐད་འབོད་བྱས་ཤག་དེའི་སྐོར་ངོ་སྤྲོད་ཅིག་བྱོས་ར་དེ་ཡི་ཅིག་སྤྱི་ཚོགས་བརྒྱུད་ལམ་སྒང་ན་གནས་ཚུལ་དེ་མང་པོ་འདྲ་མོ་ཡོང་གི་འདུག།

དེ་སོང་ཙང་ང་ཚོས་དངོས་གནས་ཤུགས་ཆེན་པོ་བྱེད་དགོས་ཅེས་ལ་རྒྱ་ནག་གཞུང་ལ་སྐྱོན་འཛུགས་བྱས་བྱས་རིན་པོ་ཆེ་བཀྲོངས་པའི་ན་གཞི་ཆགས་བསྡད་ཡོད་རེད། ཡང་མིན་ན་གསལ་བོ་བཟོ་དགོས་ཡོད། དེའི་ཐོག་ནས་གདོང་ཐུག་གི་ལས་འགུལ་བྱས་བྱས་གནོན་ཤུགས་བྱས་བྱས་རྒྱ་ནག་གཞུང་ངོ་ཚ་བབས་བྱས། འདི་གཅིག་ཤུགས་ཆེན་པོ་བྱེད་དགོས་དེ་གལ་ཆེན་པོ་མཐོང་ནས་ད་ང་ཚོ་ཁ་སང་ལས་འགུལ་སྤེལ་བྱས་གཞུང་ཚབ་ནང་ལོགས་འགྲོ་བྱས་ལས་བྱེད་པ་ལས་འགུལ་སྤེལ་བྱས་གཞུང་ཚབ་སྒོ་རྒྱབ་དགོས་གནས་ཚུལ་བྱུང་སོང་ད་ད་ལྟ་མུ་མཐུད་ནས་སྐད་འབོད་རྒྱལ་སྤྱིའི་ནང་ལོགས་ལ་ཤུགས་ཆེར་ཆེར་འགྲོ་བསྡད་འདུག།
རེད་རེད་ད་ལྟ་ཁྱེད་རང་གསུངས་པ་ནང་བཞིན་ད་རྒྱ་ནག་གཞུང་ཚབ་ཕར་ཕྱིན་བྱས་ནས་ངོ་རྒོལ་ཅིག་བྱས་ཡོད་རེད་ད་ག་ནང་བཞིན་གྱི་ད་ཁྱེད་རང་གིས་ད་ལྟ་གསུངས་སོང་མཉམ་འབྲེལ་རྒྱལ་ཚོགས་དང་ད་ཕྱི་ལོགས་ཀྱི་ཅིག་སྲིད་གཞུང་ཁག་གི་རོགས་སྐྱོར་ད་ཧ་ཅང་གལ་ཆེན་པོ་རེད་ད་ཨ་མི་རི་ཀའི་ངོས་ནས་ཁ་སང་ནས་གསར་འགོད་གསལ་བསྒྲགས་ཅིག་སྤེལ་ནས་བྱས་ནས་ད་སྐུ་ཕུང་དེ་གྲོངས་རྐྱེན་དེ་ཅིག་ཞིབ་འཇུག་བྱེད་དགོས་ཟེར་བཤད་ཡོད་གི་ད་ཁྱེད་རང་ཚོའི་ངོས་ནས་བོད་པ་ཙམ་མ་ཡིན་པར་རྒྱལ་སྤྱིའི་སྒང་ནས་སྲིད་གཞུང་ཁག་གི་ན་རེད་སྒྲིག་འཛུགས་ཁག་ནས་འདིའི་སྐོར་ལ་ཅིག་ལས་འགུལ་སྤེལ་ཡག་གི་འཆར་གཞི་ག་རེ་ག་རེ་ཡོད།

ལས་འགུལ་སྤེལ་བྱས་ཨ་ནི་རྒྱ་ནག་གཞུང་གི་སྐྱོན་འཛུགས་དེ་ཨ་ནི་དྲ་རྒྱ་ཁག་ཅིག་རེད་ང་ཚོ་འདི་དྲ་རྒྱ་བརྒྱུད་ནས་ཡིན་ན་རེད་ད་གཙོ་བོ་ཆེ་ཤོས་གསར་འགྱུར་བརྒྱུད་ལམ་ཆེ་ཁག་ཁག་ཐོག་ནས་གནས་ཚུལ་འདི་མར་ར་སྤྲོད་བྱུང་ཡོད་དེ་གལ་ཆེན་པོ་རེད་འདི་ང་ཚོ་གང་ལ་གང་འཚམས་ལས་ཀ་ཤུགས་ཆེན་པོ་སྒྲུབ་ཆེད་དམ་འབད་བྱ་ལ། རྒྱལ་སྤྱིའི་གི་གསར་འགྱུར་བརྒྱུད་ལམ་ཆེ་ཁག་ཚང་མས་གིས་བཏོན་ཡོད་རེད་གནས་ཚུལ་འདི་བཏོན་བ་མ་ཟད་གནས་ཚུལ་འདི་ལ་ད་ང་ཚོས་གིས་ལབ་དགོས་པའི་དེ། སྐྱོན་འཛུགས་བྱེད་དགོས་པའི་དང་ད་ག་ནང་བཞིན་དོགས་གཞི་བསླང་དགོས་པའི་དོན་ཚན་ཚང་མ་ཐོན་ཡོད་རེད་ད། རིན་པོ་ཆེ་གིས་སྔས་མ་ནས་བཙོན་འཇུག་ལོ་བཅུ་གསུམ་རིང་ལ་དང་དེ་ཚོགས་པ་ཁག་ཆེ་ཁག་ཨ་ནི་མང་པོ་ཅིག་གིས་ལས་ཀ་བྱེད་ས་ཁོ་ཚོ་ལ་ང་ཚོ་འབྲེལ་བ་བྱས་པའི་ཐོག་ནས་ཨ་ནི་ཅིག་གསར་འགོད་གསལ་བསྒྲགས་དེ་འདྲའི་ཚོགས་པ་ཁོ་རང་ཚོའི་ངོས་ནས་ག་འདྲས་བྱེད་ཐུབ་འདུག་མཉམ་རུབ་ཀྱི་ཐོག་ནས་ག་འདྲས་བྱེད་ཐུབ་འདུག་ཨ་ནི་དམིགས་བསལ་དང་དེ་གཞུང་གིས་ད་ཁོ་རང་ཚོའི་དཔོན་རིགས་རེད་གྲོས་ཚོགས་འཐུས་མི་ལ་ང་ཚོ་ཡར་ཨ་ནི་ཞུ་གཏུགས་བྱས་པའི་ཐོག་ནས་ཨ་ནི་མཉམ་རུབ་ཀྱི་ཐོག་ནས་གཞུང་མང་པོ་ཅིག་མཉམ་རུབ་ཀྱི་ཐོག་ནས་ཨ་ནི་རིན་པོ་ཆེ་གི་ད་ལྟའི་གི་ཛ་དྲག་གནས་སྟངས་ལ་ཅིག་བསྒྲགས་གཏམ་བཏོན་ཐུབ་འདུག་མི་འདུག་རྒྱ་ནག་གཞུང་ལ་སྐྱོན་འཛུགས་བྱེད་པའི་ཐོག་ནས་ཨ་ནི་འདི་འདྲའི་གི་ཅིག་ཞིབ་འཇུག་དགོས་ཡོད་པ་དང་ད་ག་ནང་བཞིན་ལྷག་པར་དུ་ཕུང་པོ་རྩིས་སྤྲོད་བྱེད་པའི་ཐོག་ནས་ཨ་ནི་ནང་མི་ལ་ཅིག་ང་རང་ཚོ་གི་ནང་པའི་གི་ལུགས་སྲོལ་གཞིར་བཟུང་མཆོད་འབུལ་བྱེད་གི་ད་ཐོབ་ཐང་དེ་དགོས་ཡོད་པ་བྱེད་རོགས་ཨ་ནི་འདི་འདྲའི་གི་ཅིག་ད་ལྟ་ཅིག་ཤུགས་རྒྱབ་དགོས་འདུག་བསམ་གི་འདུག། ལགས་སོ། རྡོ་རྗེ་ཚེ་བརྟན་ལགས་ད་ང་ཚོ་དུས་ཚོད་དབང་གིས་འགན་དུ་འི་མཚམས་འཇོག་དགོས་བྱུང་སོང་ཨ་ནི་དེ་རིང་གི་ན། བོད་རང་བཙན་སློབ་ཕྲུག་ཚོགས་པའི་ཨེ་ཤི་ཡའི་སྡེ་ཚན་གྱི་འགན་འཛིན་རྡོ་རྗེ་ཚེ་བརྟན་གྱིས་སྤྲུལ་སྐུ་བསྟན་འཛིན་བདེ་ལེགས་སྐུ་གྲོངས་བའི་སྐོར་ལ་ངས་མཉམ་དུ་གླེང་མོལ་བྱས་པ་ལ་ཐུགས་རྗེ་ཆེ། ཐུགས་རྗེ་ཆེ་གནང། རྣམ་པ་ཚོས་ལས་རིམ་འདི་བཞུགས་པར་ཐུགས་རྗེ་ཆེ་ད་བདེ་མོ་བྱོས།
འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་དཔལ་ལྡན་རྒྱལ་དང་རྡོ་རྗེ་ཚེ་བརྟན་རྣམ་པ་གཉིས་ལ་ཐུགས་རྗེ་ཆེ་ཞུ་བ་དང་སྦྲགས་གཤམ་དུ་བཙན་བྱོལ་ནང་གི་གཞས་པ་ཁག་ཅིག་གིས་གཏོང་བའི་མེ་འབར་ཀློང་གི་དཔའ་བོ་ཞེས་པའི་གཞས་དེ་ལ་ཅིག་བལྟ། དེ་དང་འབྲེལ་དེ་རིང་གི་ལས་རིམ་མཇུག་སྡོམ་ཞུ་རྒྱུ་ཡིན།